རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་བལ་ཡུལ་ནང་འབྱོར་ནས་ཡུལ་གཉིས་བར་གྱི་འབྲེལ་ལམ་དེ་ཐབས་ཇུས་མཉམ་གནས་ཀྱི་འབྲེལ་བ་ཟེར་བར་གོང་འཕེལ་བཏང་ཡོད་པ་ཞིག་རེད། འོན་ཀྱང་ད་ལྟ་བལ་ཡུལ་གྱི་མི་མང་མང་པོ་ཞིག་གིས་འབྲེལ་བ་ཡི་ལེའུ་གསར་པ་དེའི་ནང་ཡུལ་གཉིས་ནང་དོན་ཅི་ཞིག་ཡོད་མེད་ལ་ཐེ་ཚོམ་དང་དོགས་པ་ཆེན་པོ་ཞིག་འོག་ཏུ་གནས་དགོས་པ་བྱུང་ཡོད་པ་རེད། དེ་དང་དུས་མཚུངས་ད་ལྟ་བལ་ཡུལ་གྱི་སློབ་གྲྭ་ཁག་ནང་ལ་རྒྱ་སྐད་སློབ་སྦྱོང་སྤྲོད་རྒྱུའི་གྲོས་མཐུན་བཞག་པ་དང། རྒྱ་ནག་ནས་རྒྱ་ཡིག་སློབ་མཁན་གྱི་དང་བླངས་པ་དགེ་རྒན་བརྒྱ་ཐམ་པ་བལ་ཡུལ་ནང་ཡོང་རྒྱུའི་ཟླ་བ་སྔོན་མ་ལ་གྲོས་མཐུན་བཞག་ཡོད་པ་རེད།

ག་རེ་བྱས་ནས་དུས་རབས་བཅོ་བརྒྱད་པ་དང་བཅུ་དགུ་པའི་ནང་ལ་དབྱིན་ཇི་ཡིས་རྒྱ་གར་ནང་ལ་དབྱིན་ཇིའི་སྐད་ཡིག་དར་སྤེལ་བཏང་བ་རེད། ད་ལྟ་རྒྱ་ནག་གིས་བལ་ཡུལ་ནང་ལ་རྒྱ་སྐད་དར་སྤེལ་གཏོང་ཡོང་གི་ཡོད་རེད། འདི་ཡིས་ཕུགས་རྒྱང་རིང་བོ་ལ་བལ་ཡུལ་ནང་ལ་ཤུགས་རྐྱེན་ཆེན་པོ་སྤྲོད་རྒྱུ་རེད། དེ་ལྟ་བུའི་ཤུགས་རྐྱེན་དེ་ལ་བལ་ཡུལ་གྱི་བསམ་བློ་གཏོང་ཤེས་མཁན་མི་ཚོགས་ཀྱིས་གཟབ་ནན་བྱེད་དགོས་པ་བཞིན་པ་ཨ་མེ་རི་ཁའི་ཨིན་ཌི་ཡ་ན་གཙུག་ལག་སློབ་གྲྭའི་ནང་གི་ལྷོ་ཨེ་ཤི་ཡའི་ཐོག་གི་མཁས་པ་གཙུག་ལག་སློབ་དཔོན་ས་མེར་གྷང་གུ་ལི་ལགས་ཀྱིས་ཉེན་བརྡ་གཏོང་གི་འདུག། I think the Nepalese elite should understand what's going on. ངས་བསམ་པ་ཡིན་ན་བལ་ཡུལ་ཀྱི་མཐོ་རིམ་མི་སྣ་ཚོས་ཡུལ་དེ་ཅི་ཞིག་ཡོང་གི་ཡོད་པ་དེ་ལ་དོ་སྣང་བྱེད་དགོས་པ་ཞིག་དྲན་གྱི་འདུག་འདི་ནི་རྒྱ་ནག་གིས་བལ་ཡུལ་ནང་ལ་རྐང་ལག་རྐྱོང་རྒྱུའི་འབད་བརྩོན་བྱས་པ་བཞིན་པ་ཤིན་ཏུ་གསལ་པོ་རེད། དེ་ལྟར་ཡིན་པ་དེ་ཐེ་ཚོམ་ཡོད་མ་རེད། བལ་ཡུལ་ཀྱི་མཐོ་རིམ་མི་སྣ་ཚོས་དེ་ལ་དོ་སྣང་བྱེད་དགོས་རེད།

ཁོང་གིས་རྒྱ་ནག་གིས་དེ་ལྟ་བུའི་རིག་གནས་ཀྱི་ཤུགས་རྐྱེན་སྤྲོད་ཐབས་བྱས་པ་དེ་ནི་བལ་ཡུལ་ནང་ལ་སྲོལ་རྒྱུན་གྱི་རྒྱ་གར་གྱི་ཤུགས་རྐྱེན་ཆུང་དུ་གཏོང་བའི་འབད་བརྩོན་བྱས་པ་བཞིན་པ་ངོས་འཛིན་བྱེད་ཀྱི་འདུག།
དམིགས་ཡུལ་དེ་གསལ་པོ་རེད། དམིགས་ཡུལ་གཅིག་ནི་རྒྱ་གར་གྱི་ཤུགས་རྐྱེན་དང་རྐང་རྗེས་ཤུགས་ཆུང་དུ་གཏོང་བ་དང། བལ་ཡུལ་ནང་ལ་རྒྱ་གར་ཡོད་པའི་ནུས་པ་ཤུགས་ཆུང་གཏོང་ཆེད་དུ། བལ་ཡུལ་ནང་ལོ་རབས་གཅིག་ཙམ་གྱི་གོང་ནས་རྒྱ་ནག་གི་རིག་གནས་ཁག་གཅིག་ཁྱབ་སྤེལ་བྱ་རྒྱུ་མགོ་བཙུགས་ཚར་ཡོད་པ་དང། དེ་ཡང་བལ་ཡུལ་གྱི་བཙུན་དགོན་ཞིག་ནང་ལ་ད་བར་ཧི་མ་ལ་ཡའི་རིག་གནས་ནང་ལ་མེད་པའི་ཀུང་ཧྥུའུ་ཟེར་བའི་རྒྱ་ནག་གི་དྲག་རྩལ་སློབ་སྦྱོང་བྱ་རྒྱུ་མགོ་བཙུགས་ཚར་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་ལོར་བྷི་བྷི་སི་གསར་འགྱུར་གྱིས་གནས་ཚུལ་སྤེལ་བ་ལྟར་ན། དགོན་པ་དེའི་དགོན་བདག་གིས། དེ་ལྟ་བུའི་དྲག་རྩལ་གྱི་རིག་གནས་ཧི་མ་ལ་ཡའི་ས་ཁུལ་ཚང་མ་ལ་ཁྱབ་སྤེལ་བྱ་རྒྱུའི་དམིགས་ཡུལ་བཟུང་གི་ཡོད་པ་ཡིན་པ་རེད། རྒྱ་ནག་གཞུང་གིས་བལ་ཡུལ་གྱི་སློབ་མ་མང་པོ་རྒྱ་ནག་ནང་སློབ་སྦྱོང་བྱེད་པར་ཡོང་རྒྱུ་ལ་སྐུལ་སློང་བྱེད་ཀྱི་ཡོད་པ་དང། བལ་ཡུལ་ས་གནས་གསར་འགྱུར Nepal Times ཡིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གིས་བལ་ཡུལ་གྱི་སློབ་མ་རེ་རེ་ལ་ཟས་སོང་དང་ཙག་ཙིག་གི་འགྲོ་སོང་ཆེད་དུ་ཟླ་བ་རེ་ལ་ཨ་སྒོར་སུམ་བརྒྱ་དྲུག་ཅུ་རེ་སྤྲོད་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་གཅིག་པུ་ལ་བལ་ཡུལ་ནས་སློབ་མ་ལྔ་སྟོང་བཞི་བརྒྱ་ཙམ་རྒྱ་ནག་ནང་ལ་སློབ་སྦྱོང་བྱེད་པར་བཅུག་ཡོད་པ་རེད་འདུག་འོན་ཀྱང Nepal Times ཡིས་གནས་ཚུལ་སྤེལ་བ་ལྟར་ན། སློབ་མ་ཁ་ཤས་རྒྱ་ནག་ནང་ལ་སླེབས་ཚར་བའི་རྗེས་སུ། ཁོ་ཚོ་ཡི་དམིགས་ཡུལ་དང་འདོད་མོས་ཡོད་པའི་སློབ་ཚན་སྦྱོང་རྒྱུ་རག་གི་མེད་པའི་དཀའ་ངལ་ཡོང་གི་ཡོད་པ་རེད་འདུག། དེ་ཡང་མིང་གསལ་སྟོན་མ་མཛད་པའི་སློབ་མ་ཞིག་གིས་བརྗོད་པའི་སྐད་ཆ་གོང་བཞིན་གསར་འགྱུར་གྱིས་ལུང་འདྲེན་མཛད་པར། ང་འདིར་ཅི་བྱེད་པར་ཡོང་བ་ཡིན་ན་བསམ་གྱི་འདུག་ངའི་ཐོག་མའི་དམིགས་ཡུལ་དེ་ཚོང་ལས་ཀྱི་སློབ་ཚན་ལེན་རྒྱུའི་ཆེད་དེ་ཡིན་ཏེ། ད་ལྟ་ང་དེ་དང་འབྲེལ་བ་མེད་པའི་སློབ་ཚན་གཞན་ཞིག་ནང་བཞག་སོང་ཞེས་བརྗོད་ཡོད་པ་རེད། སྤྱིར་བཏང་བལ་ཡུལ་ནི་རྒྱ་གར་དང་རིག་གནས་ཐོག་ནས་ཁྱད་པར་ཆེན་པོ་མེད་པ་མ་ཟད། དཔལ་འབྱོར་ཐད་ནས་དུས་ད་ལྟ་ཡང་མུ་མཐུད་ནས་བརྟེན་ས་གཙོ་བོ་དེ་རྒྱ་གར་བྱས་ནས་བསྡད་ཡོད་པ་རེད།

བལ་ཡུལ་མི་མང་གིས་དུས་ད་ལྟ་ཡང་རྒྱ་གར་གྱིས་བཀག་སྡོམ་བྱས་པའི་སྡུག་བསྔལ་གྱི་མྱོང་བ་དེ་དྲན་བཞིན་ཡོད་རེད། རྒྱ་ནག་ལ་སྒོ་ཕྱེ་རྒྱུ་དེ་དེ་སྔོན་ཡོད་པའི་འདེམས་ཁ་ཞིག་མ་རེད། འདི་ནི་རྒྱ་གར་གྱིས་བལ་ཡུལ་ལ་བཀག་སྡོམ་བྱས་པ་དེའི་རྐྱེན་གྱིས་བྱུང་བ་ཞིག་རེད། དེ་རྒྱ་གར་གྱིས་དགོས་པ་མེད་བཞིན་དུ་བྱས་པ་རེད། མི་ཁུངས་རྒྱ་གར་ནས་ཡིན་པའི་ཨ་མེ་རི་ཁའི་ཨིན་དྲི་ཡན་ན་གཙུག་ལག་སློབ་གྲྭའི་གཙུག་ལག་སློབ་དཔོན་གངྒུ་ལི་ལགས་ཀྱིས་ཀྱང་དེ་ནི་རྒྱ་གར་གྱི་ནོར་འཁྲུལ་ཆེན་པོ་ཡིན་པར་ངོས་འཛིན་བྱེད་ཀྱི་འདུག་ལ། རྒྱ་གར་གྱིས་རང་གིས་བཙོས་པའི་ཆང་དེ་ཞིམ་པོ་མེད་ནའང་འཐུང་དགོས་པ་ཡིན་པར་ངོས་འཛིན་བྱེད་ཀྱི་འདུག། བལ་ཡུལ་བ་རྣམས་ལ་དཀའ་ངལ་དེ་སློང་རྒྱུའི་ཐོབ་ཐང་ཆ་ཚང་ཡོད་རེད། རྒྱ་གར་བས་མ་དེ་སི་ཡི་གནད་དོན་དེ་ཆེས་ཐབས་སྐྱོ་པོ་བྱས་པ་རེད། ད་ལྟ་རྒྱ་གར་ལ་ཅི་བྱུང་བ་དེ་རང་གིས་ཉོས་པའི་གནད་དོན་ཅིག་རེད། དེ་ནི་རྒྱ་གར་གྱི་སྲིད་དོན་འབྲེལ་ལམ་གྱི་ལས་དོན་ནང་ལ་ཆེས་ཐབས་སྡུག་ཤོས་བྱུང་བ་ཞིག་རེད། འོན་ཀྱང་བལ་ཡུལ་གྱི་གཙུག་ལག་སློབ་དཔོན་ཤེར་སི་ཏཱ་ལགས་ཀྱིས། སྤྱིར་བཏང་བྱས་ན་བལ་ཡུལ་གྱི་མི་ལ་རྒྱ་མི་ལ་རྒྱུས་མངའ་ཆེན་པོ་མེད་པ་དང། རྒྱ་གར་ལ་མཚོན་ན་བལ་ཡུལ་གྱི་ཕྱོགས་གང་ཅིའི་ཐད་ནས་རྒྱུས་ལོན་ཆེན་པོ་ཡོད་པའི་རྒྱལ་ཁབ་ཡིན་པར་བརྟེན་ནས། ད་ལྟ་ཡང་མུ་མཐུད་ནས་རྒྱ་གར་ལ་ཡོད་པའི་བལ་ཡུལ་གྱི་ཐོག་གི་ཤུགས་རྐྱེན་དེ། རྒྱ་ནག་དང་མཉམ་དུ་ཡོད་པའི་འབྲེལ་བ་ལས་ཀྱང་ལྡབ་མང་པོ་ཡིས་ཆེ་བ་ཡོད་པར་འགྲེལ་བརྗོད་མཛད་ཀྱི་འདུག་དེ་ལྟར་ན་ཡང་མི་རྣམས་ཀྱིས་མཐོང་ཐུབ་པ་ཞིག་ལ། བལ་ཡུལ་ནང་ཡོད་པའི་བོད་མི་རྣམས་ཀྱི་ཐོག་ལ་བྱེད་པའི་བལ་ཡུལ་གྱི་དམ་དྲག་དེ་ནི་རྒྱ་ནག་གི་ཤུགས་རྐྱེན་ལས་བྱུང་གི་ཡོད་པ་ཞིག་རེད། བར་ལམ་ཞི་ཅིན་ཕིང་གིས་བལ་ཡུལ་ནང་ལྟ་སྐོར་ཉིན་གཉིས་རིང་བྱེད་པའི་སྐབས་སུ་བོད་མི་ཉི་ཤུ་ཙམ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་མཐོང་ཡོད་ལ། གཙུག་ལག་སློབ་དཔོན་ཤེར་སི་ཐ་ལགས་ཀྱིས་བརྗོད་པ་ལྟར་ན། བོད་མི་དེའི་གྲས་ནས་གཉིས་ད་དུང་ཡང་བཀག་ཉར་བྱས་ནས་བསྡད་ཡོད་པ་རེད། བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ལས་འཛིན་ཚོགས་ཆུང་གི་ཚོགས་གཙོ་ཟུར་པ་ཡིན་པའི་སྐུ་ཞབས་ཤེར་སི་ཐ་ལགས་ཀྱིས། བོད་མི་དེ་གཉིས་ཀྱི་མིང་ཤེས་ཐུབ་མེད་ན་ཡང། ཁོང་གཉིས་བལ་ཡུལ་གྱི་མཆོད་རྟེན་བྱ་རུང་ཁ་ཤོར་དུ་ཚོང་ཁང་ཆུང་ཆུང་གཉེར་མཁན་གཉིས་ཡིན་པ་དང། ཚོང་ཁང་ནང་བོད་རང་བཙན་བྲིས་པའི་སྟོད་ཐུང་བཙོང་གི་ཡོད་པར་བརྟེན་ནས་འཛིན་བཟུང་བྱས་པ་ཡིན་པར་ངོས་འཛིན་བྱེད་ཀྱི་འདུག་ཁོང་གིས་བོད་དང་རྒྱ་ནག་གི་ནང་ལ་བོད་ཀྱི་རྒྱལ་དར་དང་བོད་རང་བཙན་བྲིས་པའི་སྟོད་ཐུང་བཙོང་ཆོག་གི་མེད་པ་དེ་ལྟར་ན་ཡང། ད་ལྟ་བལ་ཡུལ་གྱི་ནང་ལ་ཡང་དེ་ལྟ་བུ་བཙོང་མི་ཆོག་པ་བཟོ་གི་ཡོད་པའི་བྱ་སྤྱོད་སྤེལ་གྱི་ཡོད་པར་སྐྱོན་བརྗོད་མཛད་ཀྱི་འདུག་ལ། བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ལས་འགུལ་སྤེལ་མཁན་ཚོ་གིས་འདི་སྣང་མེད་དུ་འཇོག་གི་མིན་ཟེར་གྱི་འདུག། སྟོད་ཐུང་འདི་ཚོ་འབར་གས་དང་གོང་མཚུངས་མ་རེད། གནད་དོན་འདིའི་ཐད་ལ་ང་ཚོ་ཁ་བཙུམས་ནས་སྡོད་རྒྱུ་མིན། གསན་མཁན་རྣམ་པ་ཚོར་ཐེངས་འདིའི་གངས་རིའི་བྲག་ཅའི་ལེ་ཚན་ནང་སྙན་སྒྲོན་ཞུས་པ་དེ་ནི། བལ་ཡུལ་ནང་རྒྱ་ནག་གི་སྐད་ཡིག་སློབ་སྦྱོང་སྤྲོད་པའི་བརྒྱུད་ནས་སྲོལ་རྒྱུན་ནས་ཡོད་པའི་རྒྱ་གར་གྱི་རིག་གནས་དང་དམ་དུ་འབྲེལ་བའི་བལ་ཡུལ་ནང་ལ་རྒྱ་ནག་གི་རིག་གནས་ཁྱབ་སྤེལ་བྱ་རྒྱུའི་འབད་བརྩོན་བྱེད་ཀྱི་ཡོད་པའི་སྐོར་དང། བལ་ཡུལ་གྱི་མཁས་པ་ཁག་ཅིག་གིས་བྱ་སྤྱོད་འདི་དེ་སྔོན་དབྱིན་ཇིའི་མི་སེར་སྤེལ་ཡུལ་རིང་ལུགས་པས་རྒྱ་གར་ནང་ལག་བསྟར་བརྩིས་པའི་བྱ་སྤྱོད་ངན་པ་ཞིག་དང་གཅིག་པ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་སོགས་བལ་ཡུལ་དང་རྒྱ་དཀར་ནག་བར་གྱི་འབྲེལ་བའི་གནད་དོན་ཐད་ལ་ཕྱོགས་སྒྲིག་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་གངས་རིའི་བྲག་ཅའི་ལེ་ཚན་ནས་ཉན་པར་བཀའ་དྲིན་ཆེ